ཨ་སྤྱིའི་དོན་དུ་ནི་ཞེས་ནི། དེ་སྒོས་ཀྱི་དོན་དུ་ཡིན་ན་ཡིན་ཟིན་ཡང་རེད་ཡ་གི་དེ་ལ་ག་རེ་འོང་གཉིས་པ་ལ་གཉིས་ག་རེ་རེད། དང་པོ། མེ་དུ་མ་ངེས་པའི་རྒྱུ་འབྲས་ཀྱི་འཐད་པ་སྒོས་ཀྱི་དོན་དུ། མེ་དུ་གཉིས་མོ་དེ་མ་ངེས་པའི་རྒྱུ་འབྲས་ཀྱི་འཐད་པའི་འཐད་པ་དེ་དེའི་དོན་དུ། ད་འདིར་གཉིས་པ་དེ་ག་རེ་རེད། ག་དེ་རྗེས་ཅན་གྱི་དབུ་མའི་ཚིག་ཕྱེད་ད་སྤྱིའི་དོན་དུ་རེད་བ་སྤྱིའི་དོན་དུ་ཡིན་པ་རེད་འོ། སྤྱིའི་དོན་དུ་ནི། དུ་བ་དེ་ཡི་རང་བཞིན་གང་ཞིག་ཆོས་ཅན། དུ་བའི་རང་བཞིན་ཟེར་ན་དུ་བ་ཁོ་རང་རེད་བ། ཆོས་ཅན། འོ་རྒྱུ་མེད་དུ་འབྱུང་བ་མ་ཡིན་ཏེ། དོན་གཞན་སྔ་མ་མེ་གང་གི་རྗེས་སུ་འགྲོ་བ་མཐོང་ཞེས་རྟགས་རེད་བ། རྒྱུ་མེད་དུ་མ་བྱུང་བ་ཡིན་པ་དང། ཁོ་རང་ལས་དོན་གཞན་པའི་མེ་སྔ་མ་ཅིག་ཡོད་ན་ནི་དུ་བ་ཁོ་བྱུང་ཁོ་རང་ལས་དོན་གཞན་པའི་མེ་སྔ་མ་ཅིག་སྔོན་དུ་མ་སོང་ན་དུ་བ་སའི་ལུང་པ་དེ་ན་རྩ་བ་ནས་མི་འབྱུང་བ་ཡིན་པ་མངོན་སུམ་གྱིས་མཐོང་བས་ཤར་རེད་མཐོང་བ་ཡིན་ཙང་ནི་རྒྱུ་མེད་དུ་མི་འབྱུང་བ་རེད་ཅེས། མི་མཐུན་པའི་རྒྱུ་ལས་མི་འབྱུང་སྟེ། མི་འབྱུང་སྟེ། མེ་དེ་ཡི་རྒྱུ་ཅན་ཡིན་པའི་ཕྱིར་རོ་ཟེར་རྟགས་རེད་བ།

ད་དུ་བ་དེ་ཡོང་ག་ཅེ་ན་ད་དུ་བ་དེ་རྒྱུ་མེད་དུ་ཆགས། རྒྱུ་མེད་དུ་སྐྱེས་ན་དེ་དུས་ཡོད་ན་ནི་ག་དུས་ཡོད་ཡོད་པ། ཆགས་དང་རྟག་ཏུ་ཡོད་པ་ད་ཡོད་ད་བ་རྟག་འགྱུར་རོ། རེད་པ། དུ་བ་དེ་ཆོས་ཅན་རང་གི་སྔོན་དུ་རང་ལས་དོན་གཞན་པའི་མེ་གཅིག་རང་གི་སྔོན་དུ་མ་སོང་བ་ཅན་དུ་བ་དེ་བྱུང་གི་ཡོད་ན། དེ་ག་རེ་ཆགས། རྒྱུ་མེད་ལས་བྱུང། ད་རྒྱུ་མེད་ལས་བྱུང་ན་དེ་དུས་བྱུང་བ་རེད་པ། དུས་དུས་ཡོད་རེད་བ་ད་བྱུང་ད་དུས་དུས་དུས་དུས་ཡོད་ན་ག་དུས་ཡིན་ན་ཡང་ཡོད་ཡོད་པ་ཡིན་དགོས་པའི་ཕྱིར། ཡོད་དགོས་ཏེ། ཁོ་དུས་དུས་ཡོད་པ་དེ་གང་ལ་ཡང་མ་ལྟོས་པ་ཅིག་བྱུང་བ་རེད། གང་ལ་མ་ལྟོས་པ་བྱུང་ན་དེ་ག་དུས་ཡིན་ན་ཡང་ཁོ་བྱུང་བ་ལ་རྒྱུ་རྐྱེན་གཞན་ལ་ལྟོས་མི་དགོས་པར་ག་དུས་ཡིན་ན་ཡོད་ཆོག་གོ་ཨ་རོ་ཡོད་ན་རྟག་ཏུ་ཡོད་པ་ལྟ་བུའི་ཐལ་བ་དེ་གཏང་རྒྱུ་རེད་བ། ད་རང་གི་རྒྱུའི་དུས་སུ། མེད། མེད་དེ། རང་གི་རྒྱུའི་དུས་སུ་མེད་སྐབས་འགའ་ཞིག་ཏུ་མེད་ན་འོ་ག་དུས་ཡིན་ན་ཡང་མེད་པ་དང། མེད་པ་ཡིན་པ་དང།